ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་དམངས་རྣམ་པ་ཚོ། འདི་ཨ་ས་གི་བ་ནི་ལས་རིམ་ཉིད་ཀྱིས་རང་ཚོ་ལ་ཨ་ས་སྟེར་མཁན་གི་ལས་རིམ་དྲང་པོ་གི་འགྲོ་སྟངས་དང།

ཡེ་ཀེ། ཀ་ཀལ། ཡིན་གྱི། ས་ཆ་འདི་བལ་ཡུལ་རེད། མི་གེ། འདི་ལས་རིམ་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ།

ཉིད་ཀྱིས་འདི་ལས་རིམ་འདི་ག་འགྲོ་གལ་ཟིན། ལས་རིམ་གི་དོན་ལ་ཅི་གང་ཡང་གསུང་རྒྱུ་ཡོད་ན་ཉིད་ལ་གསུང་རོགས་གནང། ཉིད་ལ་གསུང་མཁན་གྱི་ཐོག་ལ་ཡི་གེ་སྐལ་ས་གི་རྒྱ་དེ་འདི་རུ་ཡོད། ཡི་གེ་སྐལ་ས་རྒྱ་དེ་ལས་རིམ་ཨ་ས་གི་བ་ནི Post Box Number། གཉིས་ཀླད་ཀོར་ཀླད་ཀོར་ཀླད་ཀོར་གཉིས Kathmandu Nepal།

ཐོག་ལ་ཁྱེད་ཚོ་མི་མང་ཚང་མའང་ཕེབས་གནང་ཟིན་འདི་ལ་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན་ནོ་རྗེ Radio ཉན་མཁན་གྱི་མི་མང་འདི་དུས་ཚོད་འདི་ནི་ཨ་ས་གི་བ་ནི་གི་ལས་རིམ་རེད། དཀོན་མཆོག་གི་ཞིང་ཁམས་སེམས་དཔའ་གི་འགྲོ་སྟངས་གི་ལབ་རྒྱུ་དུས་ཚོད་འདི་དེ་མི་མང་གི་ཉིད་ལ་གནང་རྒྱུ་ཡིན་པ་རེད།

ལ། སྨོན་ལམ་གྱི་ཞུ་གི་ཡིན་ནོ་ཡབ་ཡེ་ཤུ་ལ་ཕྱག་འཚལ་ལོ། ཡབ་ཡེ་ཤུ་གི་འགྲོ་སྟངས་ལ་ཕྱག་འཚལ་ལོ་ཡབ་ཡེ་ཤུ་ཁྱོད། འདི་ཡི་འཛམ་བུ་གླིང་གི་རྒྱལ་པོ་རེད་ཁྱོད་ཅི་ཐང་གི་ཧ་གོ་འོན་གི་མི་རེད་འོ་དེ་ཡིན་ན་ཟེར་ན་ངས་གི་དེ་རིང་གི་འདི་ལས་རིམ་འདི། བོད་པ་གི་གཏམ་ཧ་གོ་འོན་གི་མི་མང་ཚང་མ་གི་བར་ལ་སླེབས་པ་ལ་ཁྱོད་གི་རོགས་རམ་གནང། ཁོ་ཚོ་གི་སྟེ་རེ་གི་བསམ་བློ་དེ་ལ། ཁྱེད་རང་གི་འགྲོ་སྟངས་དེ་ཧ་གོ་གོ་གོ་བ་གོ་བཅུག་ཅིག་འདི་ལ་རོགས་རམ་གནང་རྗེས་ཁོ་ཚོ་ཚང་མ་གི་ཁྱིམ་ལ། ཁང་པ་ལ། Radio ཡོད་ན། བ་ཤང་ཡང་ཅི་ཚང་གོ་ཡོད་ན། ཁོ་ཚོ་ཁ་ཕྱེ་ནས་ཉན་བཅུག་འོང་གི་ཐོག་ལ་ཁྱེད་གི་རོགས་རམ་གནང་ཨ་མེན། མི་མང་ལྷན་རྒྱས་རྣམ་པ་ཚོ། ད་དེ་རིང་གི་ཡབ་ཡེ་ཤུ་གི་གསུང་མཁན་གི་གསུང་རབ་དེ་ཕུལ་བིན་སྐབས་གི་གདོང་ནས་ང་ཡང་ཁོ་ཚོ་གི།

ཁོང་ཚོའི་གསུང་རབ་དེ་འོ་རང་གི་ཧ་གོ་གི་ཡོད་པ་རེད། འོ་དེ་སེམས་པ་སྐྱིད་པོ་བྱེད་ཀྱི་ཡོད་ཡོད་རེད་དེ་འདྲའི་ཁམས་བཟང་པོ་བྱེད་རེད་དཀོན་མཆོག་མཉམ་དུ་འོ་རང་གི་གཏམ་སྨྲ་མྱོང་གི་ཡོད་རེད་སྐད་ཆ་ལབ་མྱོང་གི་ཡོད་རེད། ལྷན་རྒྱས་རྣམ་པ་ཚོ། ད་མི་མང། ལྷན་རྒྱས་རྣམ་པ་ཚོ། དེ། ངས། མི་མང། ལྷན་རྒྱས་རྣམ་པ་ཚོ། ངས། དགོང་མོ་གཉིད་ལམ་ལ་དཀོན་མཆོག་མཉམ་དུ་སྐད་ཆ་བཤད་མཁན་གྱི

ནས། འདི་ནི་རང་གི་བརྫུས་པ་ལ་ལྟ་བ་རེད། ཕྱི་མ་གི་ཐོག་ལ་མང་པོ་ཁྲ་རླུང་དང། ཁམས་གསལ་ཁམས་བཟང་པོ་རང་གི་དེ་རིང་གི་དུས་འདི་དུས་ཚོད་ལ།

ཀྱི། བསམ་བློ་ལ་གང་ཤར་གོ་ཡོད་ཟེར་ན་ནམ་ཡང་མི་ཤེས་ཀིན། གིན། ཀྱི། བསམ་བློ་གཏང་གི་ཡོད་པ་རེད། དང། དེ་མི་མང་མི།

ཡིད་ཆེས་བྱེད་མཁན་གྱི་མི་མང་འདི་ལ་ཅི་ཅི་བློ་བཀོ་བློ་གོ་མཁན་ཡོད་མེད་དེ་བསམ་བློ་བཏང་གི་ཡོད་པ་རེད། དེ་ལ་ཁོང་ཚོ་ཡིས་གསུངས་པ་རེད། ཁོང་རང་ཡ་གོ་ཤུགས་ཡང་གི་ཁོང་ཡ་ལ་ཡག་པོ་བྱེད་དགོས་ཀིན་མ། མ་རེད་ཁོང་ཁོ་རང་གནས་སྡོད་ཡག་པོ་བྱས་ན་འགྲིག་གིན་རེད། ཡང་གཡོག་མ་ལ་ཐུགས་རྗེ་ཆེ་ཞུ་མེད་དེ་ལོ་དང་འོ་རང་མཉམ་དུ་གཅིག་ཚང་གུ་ཡོད་གིན་རེད་ཡིན་ན་ཡང་ལས་ལས་ཆུང་ཆུང་གི་འདི་གང་མིན་མཛད་དགོས་གིན་ཡོད་ཡིན།

འདི་ཡི་ཡི་དུས་ཚོད་ལ་འོ་རང་ཚང་མ་ཡ། ཡ། ཨ་ས་གི་སན་དེས་འཁྱེར་ནས་ང་དུས་ཚོད་འདི་ལ་ཁྱེད་ཚོ་མི་མང་ཚང་མའི་གི་བར་ལ་གོང་གི་ཡིན་ནོ་ཅིག་ཐུགས་རྗེ་ཆེ། ཨ་ས་གི་བ་ནི་ལས་རིམ་ནས། མི་མང་ཚང་མ་ལ་གུང་སང་ཞུ་ཡིན་ནོ་ཅིག།

དུས་ཚོད། ལ། རེ་ཌི་ཡོ་ནས་མི་མང་ཚང་མའི་ཀྱི་བར་ལ་སེམས། ཉུང་གི། ཡོད། མི་དམངས་ལྷན་རྒྱས་རྣམ་པ་ཚོ། ད་ཡང། དཀོན་མཆོག་གིས་ང་ཚོ་གནང་བའི་གི་ཐར་པ་ངོས་ལེན་མ་བྱས་ན། ཉེན་ཁ་ཡོད་པ། མི་མང་ལྷན་རྒྱས་རྣམ་པ་ཚོ་དཀོན་མཆོག་གི་སྲས་ཀྱིས་གནང་བའི་ཐར་པ་འདི་ཞེ་དྲག་རླབས་ཆེན་པོ་རེད། གལ་སྲིད་ང་ཚོ་དེ་ལ་དོ་སྣང་མ་བྱས་ན་ང་ཚོ་ལ་ཉེས་པ་ཏན་ཏན་གཏོང་གི་རེད། མི་མང་ལྷན་རྒྱས་རྣམ་པ་ཚོ། དཀོན་མཆོག་གི་སྲས་ལ་ཡིད་ཆེས་བྱེད་མཁན་སུ་ཡིན་ནའི

མཁྱེན་པའི་གནམ་འདི་བཀྲམ་པ་རེད། མི་འདི་ཚོ་ག་འདྲ་གླེན་པ་དང་རྨོངས་པ་མ་རེད་པས་གསེར་བཟོ་ཡིས་འདྲ་གཟུགས་བཟོས་དུས་ཁོ་ཁོ་རང་རང་སོ་སོར་དམའ་འབེབས་བྱེད་ཀྱི་ཡོད་རེད་དེ་ག་རེ། རེད་ཟེར་ན་ཁོས་གཟུགས་བཟོས་པ་དེ་ཚོ་རྫུན་མ་རེད་དེ་ཚོ་ཡི་ནང་དབུགས་ཡོད་མ་རེད་དེ་ཚོ་རིན་ཐང་མེད་པ་དང་གད་མོ་ལོང་བ་རེད་དེ་ཚོ་ཚོད་ལྟ་བྱེད་དུས་མེད་པ་ཆགས་ཀྱི་རེད་དཀོན་མཆོག་དངོས་གནས་རྙེད་མཁན་ཚོ་ལ་དཀོན་མཆོག་འདྲ་གཟུགས་འདྲ། འདྲ་བོ་འདི་འདྲ་ཡོད་མ་རེད་ཚང་མ་བཟོ་གནང་མཁན་འདི་ཁོང་ཁོང་རེད། ཁོང་གིས་མི་ཚེ་རང་གི་སྡེ་ཚན་དུ་འདེམ་གྱི་ཡོད་རེད་ཁོང་གི་མཚན་འདི་ཁོང་འཛམ་བུ་གླིང་འདི་ཡི་ནུས་པ་ཚང་མའི་གི་གཙོ་བོ་ཡིན་པ་དེ་སྟོན་གྱི་ཡོད་རེད། མི་མང་ལྷན་རྒྱས་རྣམ་པ་ཚོ་སེམས་ཞུགས་རོགས་གནང་ཅིག་བདེན་པའི་གི་ཆོས་ཀྱི་ཞིང་ཁམས་ནང་དྲ

བཞིན་དང། གི་ལས་རིམ་ལ་མཇལ་གི་རེད། དེ་རིང་གི་ང་ཁྱེད་ཚོ་མི་མང་ཚང་མ་ལ་དགུང་སེང་ཞུ་གི་ཡིན་ནོ་བཀྲ་ཤིས་བདེ་ལེགས།